ཨོ་ཡ། ད་དེ་ནས་ད་ད་རེ། དྲི་བ་ལྷག་མ་ཞེས་ཡོད་བ་འདི་ལས་ཀྱི་བྱ་བཞག་ཡིན་འགྲོ་བ། ད་དེ་ནས་དྲི་བ་བཅུ་གཅིག་པ་དེ་ལ་མདོ་ལས་ངན་པའམ་གྱ་ནོམ་པའམ་ཞེས་པའི་གི་ཨ་ནི་མདོ་ཡི་དོན་སོགས་ལ་སྦྱར་བ་ན། དེ་ནི་ཉོན་མོངས་ཅན་གྱི་གཟུགས་དེ་ངན་པ་དང་ཉོན་མོངས་ཅན་མ་ཡིན་པའི་གཟུགས། གྱ་ནོམ་པ་ཞེས་གསུངས་འདུག་ལགས་ན། ཉོན་མོངས་ཅན་མ་ཡིན་པའི་གཟུགས་དེ་གང་ཡིན་ངོས་འཛིན་དང། གལ་སྲིད་ཟག་མེད་ཀྱི་སྡོམ་པ་ལ་འཇོག་པ་ཡིན་ན། ལམ་མ་གཏོགས་པའི་འདུས་བྱས་རྣམས་ཟག་བཅས་སུ་གསུངས་པ་དང། རེད་བ། ཨེ་ནས་ཟག་མེད་ལམ་གྱི་བདེན་པ་དང་ཞེས། འདུས་བྱས་ད་འདུས་བྱས་ཀྱི་ངོ་བོར་གྱུར་པའི་རེད། ཟག་མེད་ལམ་བདེན་ཁོ་ན་གསུངས་པ་མི་འགལ་བ་སོགས་ཞིག་གསུངས་རོགས། ཨོ་དེ་དེ་རེད་ད་དེའི་དོན་དག་ག་རེ། འདི་དབྱུང་བ་ལ་ཨ་ལས་དང་པོ་དེ་ལ། ཉོན་མོངས་ཀྱི་མ་ཡིན་པའི་གཟུགས་བྱས་ཡ་ད་ཉོན་མོངས་ཀྱི་ཞེས་གཟུགས་བྱས་ཏེ་ང་ཚོ་སྔོན་ཚིག་གོ་རེ་འདི་དབྱུང་བ་ལ། དེ་ལས་རྩ་བའི་ཞེ་དྲག་མ་བའི་ལུས་ལ་ཉོན་མོངས་རྐྱེན་ཟེར་ན་ག་འདྲས་ཀྱི་རེད་ཟེར་ཏེ་ནམ་རྒྱུན། ཀ་ལས་ཁ་ཁ་ཅིག་ཙི་གི་བ་རེ་རོ་བ། ཉོན་མོངས་རྐྱེན་ཟེར་ན་ག་འདྲས་ཀྱི་ལ་ཞག་གོ་གོ་རེ་ཟེར་ད་ང་རང་སུ་ནམ་རྒྱུན། གྲུབ་མཐའ་གོང་མའི་སྐབས་སུ་གསུངས་པ་ཡིན་ན། ཉོན་མོངས་རྐྱེན་ཟེར་ལ་འདི་གང་ལ། ཉོན་མོངས་པའམ། དེ་ནས་ཉོན་མོངས་པ་དང་མཚུངས་ལྡན་དུ་སོང་བའི་ཤེས་པ་གང་ཡང་རུང་བ་གཅིག་ལ་ཉོན་མོངས་ཅན་ཟེར་བ་རེད་བ། ཨེ་ཉོན་མོངས་ཀྱི་ས་བོན་དང་བག་ཆགས་ལ་སོགས་པ་དེ་དག་ལ་ཉོན་མོངས་ཅན་གྱི་ཐ་སྙད་དེ་འཛིན་གྱི་ཡོད་མ་རེད་དེ་རེད། དེ་ནས་ད་སྤྱི་ཡོངས་ནས་ཉོན་མོངས་ཅན་ཟེར་ལབ་དུས་བྱེ་བྲག་སྨྲ་བའི་ལུགས་ལ་ཉོན་མོངས་ཅན་དང་ཉོན་མོངས་ཅན་ཟེར་ནས་ཐ་སྙད་མང་པོ་ཅིག་ཡོད་རེད་དེ། ཡིན་པ་ཡིན་ན་ཡང་ཉོན་མོངས་ཅན་ཟེར་དུས་འདི་འདྲ་གཅིག་ལ་བཞག་དགོས་ཀྱི་རེད་ཟེར་ནས་ངོས་འཛིན་གྱི་ཡོད་མ་རེད་ཅིག་འདྲ་པོ། དཔེར་ན། ད་གཟོད་ནས་དང་པོའི་ལྟ་བ་འདི་འདིར་བ་མཐོང་སྤང་སྒོམ་སྤང་གི་རབ་དབྱེ་དེ་རེད་འདུག་བ། དེའི་ནང་ལོགས་ལ་ཡིག་ཆུང་ནང་ལོགས་ལ། ཨ་ནི། གཟུགས་ཡ་ཉོན་མོངས་ཅན་ཡིན་པའི་ཕྱིར་ཟེར་གཅིག་ཡོད་རེད་ད་གཟུགས་ཡིན་དྲུག་དྲུག་པ་མིན་སྐྱེས་མིན་ཟེར་ཡ་དང་གཟུགས་མིན་དྲུག་པ་མིན་སྐྱེས་མིན་ཟེར་དེ། མཛོད་རྩ་བ་ཁོ་རང་ལ་ཡི་གེ་དག་ཆ་མི་འདྲ་བ་གཉིས་ཡོད་རེད་ད་གཙོ་བོ་གཙོ་བོ་ག་རེ་རེད་ཟེར་ལགས་ན། དེ་ནི། མཐོང་སྤང་ལ་བདེན་པ་ལ་ལོག་པར་ཞུགས་པ་དང་དེ་དང་འབྲེལ་བ་དང་དེ་ཡི་ཐོབ་པ་ལ་སོགས་པ་ཡིན་པའི་གི་ངེས་པ་མི་འདུག་ཟེར་ད་ག་རེ་རེད་ཟེར་ལགས་ན་སོ་སོའི་སྐྱེ་བོ་མཐོང་སྤང་རེད་ཤག་ངན་སོང་སྐྱེ་བ་འཕེན་བྱེད་ཀྱི་ལས་མཐོང་སྤང་རེད་ཤག་མདོ་ལས་རྒྱུན་དུ་ཞུགས་པ་ཐོབ་ཡོང་དུས་སྒང་ལ་སོ་སོའི་སྐྱེ་བོ་དེ་ངན་སོང་དེ་ཚོ་འགག་འགྲོ་གི་རེད་གསུང་གི་འདུག་ག་ངན་སོང་བའི་ལས་དེ་ཚོ་འགག་འགྲོ་གི་རེད་གསུང་གི་འདུག་ག་ཟེར་ནས་རྩོད་པ་ཅི་ལས་ལྟོས། གཟུགས་མ་ཡིན་པའི་གི་རྒྱུ་མཚན་གྱིས་མཐོང་སྤང་མིན་པ་ཅིག་བསྒྲུབས་ཡོད་རེད་རེད་བ། ག་རེ་ཟེར་གཟུགས་ཡིན་པའི་རྒྱུ་མཚན་གྱིས་ཨོ་དགོངས་དག་གཟུགས་ཡིན་པ་རེད་ད་གཟུགས་ཡིན། གཟུགས་ཡིན་ཟེར་ཡ་དང། དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་ལས་སྐྱེས་པ་མིན་པའི་ཕྱིར་ཟེར་ཡ་དང་ཨོ་དེ་འདྲའི་གི་བྱས་ནས་མཐོང་སྤང་མ་ཡིན་པར་སྒྲུབ་སྟངས་གཅིག་ཡོད་རེད་དེའི་སྐབས་སུ་དེ་ནི། གཟུགས་ལ་ཡང་ཉོན་མོངས་ཅན་ཅིག་བཤད་ཡོད་རེད་རེད་བ། ད་དེ་ནི། མཛོད་གནས་གསུམ་པའི་སྐབས་སུ། སྐྱེ་བའི་སྲིད་པ་ཉོན་མོངས་ཅན་རང་གི་ས་པའི་ཉོན་མོངས་རྣམས་ཟེར་ཏེ། སྐྱེ་བའི་སྲིད་པ་དེ་ཉོན་མོངས་ཅན་རེད་གཅིག་གསུངས་ཡོད་རེ་ར་བ། དེ་ག་ནང་བཞིན་བྱས་ནས། ད་ལྟ། འདི་ཡོད་རེ་མཛོད་གནས་ལྔ་པའི་སྐབས་སུ་ཁ་སང་ངས་ལུང་ཅིག་དྲངས་ཡོད་གནད་འགག་གི་རྟ་གནས་ཀྱི་སྐབས་སུ། དེ་ནས་རྒྱུད་ཀྱིས་མ་བསྡུས་པ་དང་རྒྱུད་ཀྱིས་བསྡུས་ཀྱང་ཉོན་མོངས་ཅན་མ་ཡིན་པ་ལ། སྒོམ་སྤང་བྱ་ཁོ་ན་སྐྱེས་སོ་ཟེར་ཡ། འོ་དེ་འདི་བྱས་ནས་གང་དག་ཉོན་མོངས་ཅན་ཟེར་ཏེ། སྦྱར་ས། ག་བ་ག་ས་ལ་སྦྱར་ནས་མང་པོ་ཞེ་གཅིག་གསུངས་ཡོད་རེད་ཡིན་པ་ཡིན་ན་ཉོན་མོངས་ཅན་གྱི་དོན་ག་རེ་རེད་ཟེར་ལབ་དུས། གསལ་པོ་ག་གེ་གསུངས་ཀྱང་སྐྱེས་ཡོང་མ་འགྲོ་བ། དེ་ནས་ང་རང་ཚོས་རྣམ་དབྱེ་ཕྱེས་ཡོང་དུས་སྒང་ལ་དང་པོ་ཉོན་མོངས་ཅན་ཟེར་ལབ་པ་ཡིན་ན་ག་རེ་རེད་ཟེར་ལབ་ན། ཉོན་མོངས་ཅན་ཟེར་ལབ་དུས་སྒང་ལ་ཉོན་སྒྲིབ་ད་ག་རང་ལ་གོ་གི་རེད་ད། འདུག་སེ་ཅིག་རྒྱ། འདྲ་པ། ཨེ་ནས། ད། ཉོན་མོངས་ཅན་ཟེར་དུས་ཉོན་སྒྲིབ་ལ་བཞག་གི་ཡོད་པ་ཡིན་ན་ད་ཉོན་མོངས་ཅན་གྱི་གཟུགས་ཟེར་ན་ག་རེ་རེད་ཟེར་ན་ཉོན་སྒྲིབ་ཀྱི་ངོ་བོར་གྱུར་པའི་གཟུགས་ལ་ཟེར་གི་རེད། ད་ཉོན་སྒྲིབ་ཀྱི་ངོ་བོར་མ་གྱུར་པའི་གི་གཟུགས་དཔེར་ན་ང་ཚོའི་མགོ་དང་ལག་པ་ལ་སོགས་པ་འདི་ཚོ་ཉོན་མོངས་ཅན་གྱི་གཟུགས་མ་ཡིན་པ་ཆགས་འགྲོ་གི་རེད་ད། ད་ག་རང། འདིའི་ནམ་རྒྱུན་ལྷ་རམས་ཀྱི་འཛིན་མཚམས་ད་ག་རང་ཡོང་གོ་རེ་སྤྱི་ཡོངས་ནས་ད་ཁོ་དཔེ་ཆ་ན་མེད་པ་ཡིན་ན་རྒྱུན་འདི་གི་ད་ཕལ་ཆེར་མང་ཆེ་བ་གྲྭ་ས་མང་ཆེ་བ་འདི་འདྲི་འདྲ་བོ་ཅིག་ཁས་ལེན་གི་འདུག་དཔེར་ན་ཉོན་མོངས་ཅན་ཟེར་དུས་ཉོན་སྒྲིབ་རང་ལ་ངོ་འཛིན་བྱས་ནས་འདུག་སེ་འགྲོ་གི་འདུག་རེད་བ། འོ་དེ་འདྲིའི་ཅིག་ཙམ་ལ་གོ་བ་ཡིན་ན་ད་ཉོན་སྒྲིབ་ཀྱི་ངོ་བོར་གྱུར་པའི་གཟུགས་དང་ཉོན་སྒྲིབ་ཀྱི་ངོ་བོར་གྱུར་པ་མ་ཡིན་པའི་གཟུགས་ཟེར་ཡ་དེ་གོ་འགྲོ་གོ་རེ་དེ་ད་ག་རང་འགྲིག་གི་འདུག་བ། ཁོ་ཐ་སྙད་རྒྱག་ཡོང་དུས་སྒང་ལ་ངན་པ་དེ་ཉོན་སྒྲིབ་ལ་སྦྱར་ངན་པ་མ་ཡིན་པ་དེ་ཉོན་སྒྲིབ་མ་ཡིན་པ་ལ་སྦྱར་ཡོང་དུས་སྒང་ལ་ངན་པ་དང་གྱ་ནོམ་པ་ཟེར་ལབ་པ་རེད་པ་སྤྱིར་བཏང་གྱ་ནོམ་པ་ཟེར་དེ་ཕུན་སུམ་ཚོགས་པ་བཟང་པོ་ཡག་པོ་ཅིག་གོ་གི་རེད་པ་སྤྱིར་བཏང་ཉོན་སྒྲིབ་ངན་པ་ལ་བརྩི་ཡོང་དུས་དེའི་ལྡོག་ཟླ་ལ་ཉོན་སྒྲིབ་མ་ཡིན་པ་དེ་ད་ཁོ་བཟང་པོ་ལ་གོ་གི་རེད་པ་ཡང་ཁོ། ཉོན་སྒྲིབ་ལ་ལྟོས་ཏེ་བཟང་པོ་ཡིན་ན་ཡང་རྣམ་པ་ཐམས་ཅད་དུ་བཟང་པོ་ཡིན་དགོས་ཀྱི་རེད་ཟེར་ན་དགོས་ཀྱི་མ་རེད་དཔེར་ན་ང་ཚོ་ཟག་བཅས་ཉེ་བར་ལེན་པའི་གི་ཕུང་པོ་དེ། རྣམ་བྱང་གི་ཆོས་ལ་ལྟོས་ཏེ་ཁོ་ངན་པ་རེད་དེ། ཡིན་ན་ཡང། ཉོན་མོངས་ཅན་གྱི་གཟུགས་ལ་ལྟོས་ཏེ་ཁོ་བཟང་པོ་ཆགས་བསྡད་གོ་རེད་འོ་འདུག་སེ་བྱས་ནས། ཐ་སྙད་རྒྱག་སྟངས་དེ་ཡོད་རེད། གོ་སྟེ། འགྲོ་སྟངས་ཀྱི། ད་ཞེ་དྲག་མ་དཔེ་ཡི་ལོགས་ལ་འགྲོ་སྟངས་ཅིག་ཡོད་རེད་ར་བ། འོ་དེ་བྱས་ནས་ངས་དེ་ཡི་ཉོན་མོངས་ཅན་གྱི་ཐ་སྙད་རྒྱག་ས་དེ་ཚོ་མར་འདུག་སེ་བྱས་ནས་ཞུས་ཡོད་ཨ་ནི་མ་འོངས་པ་ན་ཁྱེད་རང་ཚོ་ཁོ་དཔྱད་པ་བྱས་པ་ཡིན་ན་འཛིན་མཚམས་གསར་བ་འདྲ་བོ་བསམ་བློ་བཏང་བ་ཡིན་ན་ཨ་ནི་དཔྱད་པ་བྱེད་ས་ཡི་གཞི་འདྲ་བོ་དེ་འདྲི་དེ་འདྲི་ཡོད་རེད་ཟེར་ནས་ཨ་འདུག་སེ་བྱས་ནས་ལབ་པ་ཡིན་ར་བ་འོ་དེ་འདྲི་ཅིག་བྱས། ད་དེ་ནས་ངོ་འཛིན་བྱེད་སྟངས་དེ་བྱས་ཚར་ནས། ཨ་ནེ། ད་ལྟ། འདི་དྲི་བ་ནི་ཡོད་སྐྱོག་གི་གཅིག་གཅིག་ཆད་འགྲོ་གི་མ་རེད་བས་གཉིས་གཉིས་ཆད་འགྲོ་གི་མ་རེད་བས་ཟེར་དེ་རང་བཞིན་གྱིས་ཁེགས་འགྲོ་གི་རེད་ཨ་ནེ་དེ་འདྲའི་ཆད་འགྲོ་ཡ་གི། དཀའ་ངལ་འདྲ་བོ་ཅིག་ཡོད་མ་རེད་ཁོ་སྤྱིར་བཏང་ཉོན་མོངས་ཅན་དང་ཉོན་མོངས་ཅན་མ་ཡིན་པའི་ངོ་བོ་བཞག་སྟངས་གཅིག་གཏན་གཏན་ཡོད་པ་ཡིན་ན་ཨ་ནེ་ཆད་འགྲོ་ཡ་ཟེར་ཅིག་ཡོད་མ་རེད་བ་དེ་འགྲིག་འདུག་ག། འོ་འདུག་སེ་སྐྱེལ་འགྲོ་ཡ་ཁེ། ད་དེ་ནས་དྲི་བ་བཅུ་གཉིས་པ་དེ་ལས། དགེ་དང་མི་དགེའི་རྗེས་འབྲེལ་གང་ཟེར་གྱི་ད་རེད་གཡེངས་དང་སེམས་མེད་པ་ཡི་ཡང་དགེ་དང་མི་དགེའི་རྗེས་འབྲེལ་གང་འབྱུང་བ་ཆེ་རྣམས་རྒྱུར་བྱས་པ་དེ་ནི་རྣམ་རིག་བྱེད་མིན་བརྗོད་བྱས་ནས། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ད་ཁྱད་ཆོས་བཞི་ལྡན་གཅིག་ཏུ་ཟབ་པའི་སྐབས་སུ་ངོས་འཛིན་བྱེད་པ་རེད་བ། ད་དེ་ལས་མི་གནས། མཛོད་གནས་བཞི་པའི་སྐབས་སུ། རྣམ་རིག་མིན་ལུང་བསྟན་མིན་མེད་ཟེར་གྱི། རྣམ་པར་རིག་བྱེད་མ་ཡིན་པའི་གི་གཟུགས་དེ་ལ་ལུང་མ་བསྟན་རྩ་ནས་ཡོད་མ་རེད་གསུངས་ཡ་གཅིག་ད་འདུག་སེ་བྱས་ནས་གསུང་གི་འདུག་ག། འོ་འདུག་སེ་བྱས་དུས། དགེ་དང་མི་དགེ་རྗེས་འབྲེལ་གང། དེ་ནས་ཟེར་ཡ་དང་མཛོད་གནས་བཞི་པ་ལས་རྣམ་རིག་མིན་ལུང་བསྟན་མིན་མེད་ཞེས་པ་ན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ལ་དགེ་མི་དགེ་གང་རུང་དུ་ངེས་པར་གསུངས་འདུག་པས། དགྲ་བཅོམ་བདེན་པར་སྨྲ་བའི་གི་ལྟུང་བྱེད་དེ་དེ་གཉིས་གང་ཡིན་གསུང་རོགས་གྱིས། ད་དེ་དྲི་བ་དེའི་ལན་དེ་ལ་ཁ་སང་སྔོན་ནས་བགྲོ་བཤད་ཡ་གཅིག། ཆགས་ཡོད་རེད་བ་དེ་གསལ་བཤད་དེ་བྱས་པ་ཡོད་སྤྱི་བཏང་དེ་སྔོན་མ་ད་ང་རང་ཚོ་རྒན་པ་མང་པོ་གཅིག་གི་གསུང་གི་རེད་སྤྱི་བཏང་བཅས་རྐྱང་གི་ལྟུང་བ་ལ་ད་གཟུགས་འགྲོ་ས་ཡོད་མ་རེད་ཟེར་གྱི་བཅས་རྐྱང་གི་ལྟུང་བ་ལ་གཟུགས་ཡོང་ཡ་ཡོད་མ་རེད་ཟེར་གྱི་སྤྱི་ཡོངས་ནས་གོ་འགྲོ་སྟངས་དེ་རེད་ད་གཟུགས་འགྲོ་ཡ་མེད་ཆོག་གི་རྒྱུ་མཚན་ག་རེ་རེད་ཟེར་ན་གལ་སྲིད་གཟུགས་འགྲོ་བ་ཡིན་ན་ཨ་ནི་རིག་བྱེད་དང་རིག་བྱེད་མ་ཡིན་པའི་གཟུགས་འགྲོ་དགོས་ཀྱི་རེད་ད་རིག་བྱེད་ཀྱི་གཟུགས་ད་འགྲོ་ཁག་རེད་དེ། ལྟུང་བ་རྒྱུན་འབྲེལ་དུ་གནས་ཀྱི་ཡོད་པ་ཡིན་ཙང་རིག་བྱེད་མ་ཡིན་པའི་གཟུགས་ཀྱི་ངོ་བོ་ལ་བསྡད་དགོས་རིག་བྱེད་མ་ཡིན་པའི་གཟུགས་ཀྱི་ངོ་བོ་ལ་བསྡད་པ་ཡིན་ན་རིག་བྱེད་མ་ཡིན་པ་ཀུན་ནས་སློང་བྱེད་དེ་ལ་ག་རེ་ཡོད་རེད་ཟེར་ན། དེ་ནི་ཀུན་སློང་སྟོབས་བཙན་པོ་གཅིག་དགོས་པ་རེད་ད་མཛོད་གནས་བཞི་པའི་སྐབས་སུ་དེར་རིག་བྱེད་མ་ཡིན་པ་དེ་དགེ་བ་དང་མི་དགེ་བ་འཇོག་ཡ་དེ་ག་རེ་བྱས་ནས་འཇོག་དགོས་རེད་ཟེར་ན། དཔེར་ན། མཛོད་ལུགས་ལ་དགེ་བ་དེ་ལ་བཤད་མི་དགེ་བ་ལ་བཤད་ལུང་མ་བསྟན་ལ་བཤད་ཟེར་དུས། ཨེ་གཤིས་ཀ། འདུག་སེ་བྱས་ཁས་ལེན་དགོས། ད་གལ་སྲིད་ཨ་ནེ་རིག་བྱེད་མ་ཡིན་པའི་གི་གཟུགས་དེ། ག་རེ་ཟེར་མ་རེད་བཅས་རྐྱང་གི་ལྟུང་བ་དེ་རིག་བྱེད་མ་ཡིན་པ་ཆགས་སོང་བ་ཡིན་ན་རིག་བྱེད་མ་ཡིན་པའི་གཟུགས་ཆགས་སོང་བ་ཡིན་ན། ཀུན་སློང་དེ་ལ་དགེ་མི་དགེ་གང་རུང་དེ་དགོས་ཀྱི་ཡོད་རེད། ཀུན་སློང་དགེ་མི་དགེ་གང་རུང་དགོས་ཀྱི་ཡོད་པ་དེ་མཛོད་གནས་བཞི་པའི་སྐབས་སུ་དེ་ནི། ལུང་མ་བསྟན་གྱིས་རིག་བྱེད་དང་རིག་བྱེད་མ་ཡིན་པ་ཀུན་ནས་སློང་ནུས་གི་མ་རེད་མི་ནུས་ཏེ། ལུང་མ་བསྟན་དེ་ཤིན་ཏུ་སྟོབས་ཆུང་བའི་ཕྱིར། རིག་བྱེད་དང་རིག་བྱེད་མ་ཡིན་པ་ལྷག་པར་རིག་བྱེད་མ་ཡིན་པ་ཀུན་ནས་སློང་བ་ལ་ཀུན་སློང་སྟོབས་བཙན་པོ་གཅིག་དགོས་པ་རེད་སྟོབས་བཙན་ཟེར་ཡ་དེ་སྐལ་བ་དུ་མས་བསྐྱེད་པ་དེ་འདྲས་ཀྱི་རེད་བ། འདུག་སེ་བྱས་ནས་སླེབས་ཡོད་རེད་བ། ད་སླེབས་པ་ཡིན་ཙང་ཨ་ནི་བཅས་རྐྱང་གི་ལྟུང་བ་ཡང་ན་དགྲ་བཅོམ་པ་བདེན་པར་སྨྲ་བའི་ལྟུང་བྱེད་དང་དགྲ་བཅོམ་པའི་ས་བརྐོ་བའི་གི་ལྟུང་བྱེད་ལ་སོགས་པ་དེ་དེ་ནི་རིག་བྱེད་མ་ཡིན་པ་བཞག་ཐུབ་ཀྱི་མ་རེད། ཁོ་ག་རེ་རེད་ཟེར་ན་གལ་སྲིད་རིག་བྱེད་མ་ཡིན་པ་བཞག་ན་ཨ་ནི། དགེ་མི་དགེ་གང་རུང་དུ་འགྱུར་འགྲོ་གི་རེད་ད། དེ་ནས་དགེ་བ་འགྲོ་ས་ཡོད་མ་རེད་ལྟུང་བ་རེད་བ། མི་དགེ་བ་འགྲོ་ས་ཡོད་མ་རེད་དགྲ་བཅོམ་པའི་ཆོས་སྐྱེས་ནས་མི་དགེ་བ་སྤངས་ཚར་བ་རེད་དགྲ་བཅོམ་པའི་རྒྱུད་ལ་མི་དགེ་བ་ཡོད་མ་རེད་བ། ད་ལུང་མ་བསྟན་འགྲོ་ས་མི་འདུག་ད་དེ་རེད། ཁ་སང་ལུང་མ་བསྟན་སྲིད་ཀྱི་མ་རེད་ཨ་ནི་རིག་བྱེད་མ་ཡིན་པའི་གཟུགས་ལ་འགྲོ་ས་མི་འདུག་དེ་རེད། འོ་དེ་རེད། དེ་ནས་རྣམ་རིག་མིན་ལུང་བསྟན་མིན་མེད་ཟེར་ཏེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ལ། ཨ་ནི་ལུང་མ་བསྟན་ཡོད་མ་རེད་ལབ་ཡས་དེ་སྒྲ་ཇི་བཞིན་དུ་ཁས་ལེན་དགོས་བ་རེད་ར་བ། དེ་ཁས་ལེན་གོ་གི་རེད། དེ། ཁས་མ་ལེན་པ་ཡིན་ན། མཛོད་ཀྱི་དགོངས་པ་མང་པོ་ཅིག་ལ་དེ་གླེགས་ཀི་ཡོད་རེད་ལ་ངས་ཁ་རྩང་ཅིག་ལབ་ཚར་ཡིན་དཔེར་ན། འདུལ་བ། གཞི་དུས་ད་ཡི་གི། ང་ཚོ། ལོ་དང་པོ་གཙོ་ཡུལ་གི་ནང་ལོགས་ལ། དཔེར་ན་གནམ་གྱི་རྣམ་པ་གཉིས་སྐྱིད་ལྟས་ཀི་སྐབས་སུ་ལ། སྡིག་ལྟུང་ངོ་བོ་གཅིག་དང་ཐ་དད་དཔྱོད་པའི་གི་སྐབས་དེ་བ་ལ། བསོད་གྲགས་ཀྱིས་འདི་རང་དྲངས་ནས་ལུང་ག་འདྲ་ག་འདྲ་དྲུག་གི་དུ་རུ་བ་འདི་རྩ་འགྲེལ་དེ་དྲངས་ནས་གཅིག་གསུང་གོ་རེད་ད། མ་ཟད་མཛོད་ཁོ་རང་མར་བལྟས་ཡོང་དུས་ག་ལེ་འདི་མང་པོ་གཅིག་མཐོང་གི་རེད། གལ་ཏེ་རྣམ་པར་རིག་བྱེད་མ་ཡིན་པའི་གི་གཟུགས་དེ་ལ་དེ་ནི་དགེ་མི་དགེ་གང་རུང་ཡིན་གོ་གི་རེད་ཟེར་ཚིག་ལ་དེ་ཡོང་གི་རེད། ད་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ལབ་ན། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀུན་ནས་སློང་མཁན་གྱི་ཀུན་སློང་གི་གཙོ་བོ་དེ་ལ། ཡང་ན་དགེ་བ་ཡིན་དགོས་རེད་ཡང་ན་མི་དགེ་བ་ཡིན་སྐོར། གཟུགས་ཅན་གྱི་ཆོས་དེ་ཚོ་དགེ་བ་དང་མི་དགེ་བར་འགྲོ་ཡས་དེ་ཀུན་སློང་གི་དགེ་བ་དང་ཀུན་སློང་གི་མི་དགེ་བ་ལ་འགྲོ་དགོས་པ་རེད་མ་གཏོགས་ངོ་བོ་ཉིད་དང་མཚུངས་ལྡན་གྱི་འགྲོ་སྟངས་ཟེར་མཁན་ཡོད་མ་རེད།

གསུང་ཡས་དེ་ང་ཚོས་དཔྱད་པ་བྱས་པ་ཡིན་ན་གཞུང་གི་ནང་ལོགས་ལ་ཕར་དཔྱད་པ་བྱས་ན་ཏག་ཏག་འབབ་གི་འདུག་ད་གསལ་བཤད་དེ་རེད་གཙོ་བོ་གཟུགས་ཆགས་ན་རིག་བྱེད་མ་ཡིན་པའི་གཟུགས་ཆགས་འགྲོ་གི་རེད་རིག་བྱེད་མ་ཡིན་པའི་གཟུགས་ཆགས་པ་ཡིན་ན་དགེ་མི་དགེ་གང་རུང་ཆགས་འགྲོ་གི་རེད་ཆགས་དེ་རྣམ་རིག་མིན་ལུང་རྣམ་རིག་མིན་ལུང་བསྟན་མིན་མེད་ཟེར་གསུང་གི་འདུག་གསུང་བ་ཙམ་དུ་མ་ཟད་རིག་བྱེད་མ་ཡིན་པ་ཀུན་ནས་སློང་བྱེད་ཀྱི་ཀུན་སློང་དེ་ལ་སྟོབས་བཙན་པོ་ཅིག་དགོས་ཀྱི་ཡོད་པ་དེ་མཛོད་གནས་བཞི་པའི་སྐབས་སུ་ཨ་ནི་དཔེ་གསལ་པོ་གཅིག་སྤྲོ་གི་ཡོད་རེད་འདྲ་བ། ལུང་མ་བསྟན་ཞིང་རིག་བྱེད་མ་ཡིན་པ་ཀུན་ནས་སློང་ཐུབ་ཀྱི་མ་རེད་ཟེར་བ་རེད། འོ་དེ། འདུག་སེ་བྱས་ནས་ཅིག་སྤྲོ། འོ་དེ་འགྲིག་པ་ཡིན་ད་དེ། ག་རེ་རེད་དྲི་བ། བཅུ་གཉིས་པ་དེ་རེད་བ། འོ་དེ་འགྲིག་པ་ཡིན། ད་དེ་ནས། གཡེངས་དང་སེམས་མེད་པ་ཡི་ཡང། དགེ་དང་མི་དགེའི་རྗེས་འབྲེལ་གང་འབྱུང་བ་ཆེ་རྣམས་རྒྱུར་བྱས་པ་དེ་ནི་རྣམ་རིག་བྱེད་མིན་བརྗོད། ཟེར་ལབ་རེད་བ། ཇི་ལྟར་ན་ད་དེའི་སྐབས་སུ། ཁྱད་ཆོས་བཞི་ལྡན་གྱི་གཟུགས་དེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱི་མཚན་ཉིད་དུ་བཞག་པས་དེ་ལ་ཁྱབ་པ་ཡོད་དམ་མེད། དེ་ཁྱབ་པ་རྩ་བ་ཉིད་ནས་ཡོད་མ་རེད་མཚན་ཉིད་དུ་བཞག་རང་སྲིད་ཀྱི་མ་རེད། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཟེར་ཡ་དེ་ལ་ཁྱད་ཆོས་འདི་ལྟ་བུ་ཅིག་ཡོད་རེད་དཱ་ཟེར་ལབ་ནས་འདུག་སེ་བྱས་ཏེ་གསུངས་གོ་རེད་མ་གཏོགས་མཚན་ཉིད་དུ་བཞག་ལབ་ནས་འདུག་སེ་དཀའ་ལས་ཁག་པོ་ཡོད་རེད་རེད་བ། ཅི་ལྟའམ། ད་ད་ལྟ་ཡང། དཔེར་ན་ང་རང་ཚོ་འདི་ཡོང་བ་རེད་བ། ད། མཆིམས་མཛོད་ནང་ལོགས་ལ་ལྟ། ཨོ། རིག་བྱེད་མ་ཡིན་པའི་མཚན་ཉིད་དེ་གཅིག་ལབ་ཀྱི་འདུག་བ། འདི་མཚན་ཉིད་ཟེར་ཡས་དེ་ང་ཚོ། མཚན་ཉིད་དབྱེ་བ། སྒྲ་དོན་ཕལ་ཆེར་དེ་ཡོད་བ། མཚན་ཉིད་ཟས་ཏེ། རྫས་ཡོད་ཆོས་གསུམ་ཚང་བ་ལ་མཚན་ཉིད་དུ་བྱེད་པའི་མཚན་ཉིད་དེ་ཕལ་ཆེར་ཁག་པོ་ཞེ་དྲག་རེད། མ་རེད་དེ་རྩ་བ་ཉིད་ནས་ཁས་ལེན་བྱེད་ས་ཡོད་མ་རེད་ད་དོན་དག་ཐུག་ཚོགས་དེར་ལྟ།

ཨ་ནི་རྣམ་པ་རིག་བྱེད་མ་ཡིན་པའི་དེ་གོ་བ་དེ་ཤེས་གོ་རེ་ང་ཚོ་རྫས་ཡོད་ཆོས་གསུམ་ཚང་བ་མཚན་ཉིད་ཟེར་གྱི་ཡོད་པའོ་དེའི་མཚན་ཉིད་དེ་ཆགས་མ་རེད་ཆགས་པ་གོ་རེ་ཡོད་མ་རེད་དེ། དེ་ནས་སློབ་དཔོན་འདུས་བཟང་དང་ཕར་ཚུར་གྱི་རྩོད་ལན་འགོད་ཡག་གི་གཞུང་བྱས་པ་ཡིན་ན་འདུས་བཟང་ཁོ་རང་གིས་ཡང་ཨ་ནི་ཐལ་བ། བཞི་ཡང་ན་ལྔ་ཡིན་ན་གཅིག་བཀོད་ནས་བཀག་གི་ཡོད་དེ་ཡིན་ན་ཡང་ཁོ་རང་གིས་གང་བྱ་ཡ་དེ་ལ་ཡང་ཁྱབ་པ་ཡོད་མ་རེད་གཉིས་ཀ་ལ་སྐྱོན་འཇུག་གི་ཡོད་རེད་རེད་བ། དེ་ནས་བྱེད་པ་ཡང་དང་མི་འདྲ་བའི་སེམས་པའང་སེམས་མེད་པ་ལ་ཡང་དེ་ནས་ལུང་བསྟན་བསྟན་མེད་ཐོགས་མེད་གཟུགས་ཟེར་རེད་ལུང་བསྟན་གྱུར་པ་ཐོགས་པ་མེད་པའི་གཟུགས་ཡིན་ན་དེ་ནི་རྣམ་རིག་བྱེད་མིན་བརྗོད་ཟེར་ལབ་དེ་གཉིས་ཀ་ལ་ཁྱབ་པ་ཡོད་མ་རེད་གསུང་བར་ལྟ་ཁོ་ཁྱིམ་ཚུལ་ནི་གསལ་བོ་ཡོད་རེད་བ་རེད་བ། ལུགས་གཉིས་ཀ་ལ་མ་ཡེངས་སེམས་རྗེས་སུ་རྗེས་སུ་སྐྱེས་པས། དེར་བསྡུ་ན་རིག་བྱེད་ཀྱང་དེར་ཐལ་བ་དང་ཟེར་ནས་ཐལ་བ་གཅིག་པ་གཅིག་རྐྱང་གི་ལས་ཡོད་རེད་རེད་བ། ད་ཡིན་པ་ཡིན་ན་ང་རང་ཚོའི་ཡིག་ཆའི་ནང་ལོགས་ལ་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན་ཨེ་ནི། ཁྱད་ཆོས་ལྔ་དང་ལྡན་པའི་སྒོ་ནས་རང་ཀུན་ནས་སློང་བའི་སེམས་རེ་བ་གཞན་གྱིས་ཇི་ལྟ་བ་བཞིན་དུ་རྣམ་པར་རིག་པར་བྱ་བ་མ་ཡིན་པ་ཡང་ཡིན། རང་ཉིད་ཀྱི་ཐ་སྙད་བྱས་པ་དེ་གཟུགས་ལ་རེ་བ་རག་ལས་པ་ཡང་དེ་ནས་ཡིན་པས་གཞི་མཐུན་པར་དམིགས་པ་སྟེ་རིག་བྱེད་མ་ཡིན་པའི་གཟུགས་ཀྱི་མཚན་ཉིད་ཟེར་ལབ་པ་རེད་ད་འདུག་སེ་སྐྱེ་བ་ཡིན་ན་གཞི་མཐུན་པར་དམིགས་པ་ཟེར་དུས་དུས་བརྒྱད་དག་དུས་སུ་ཡོངས་ཆོག་གོ་རེ་ཟེར་ལབ་པ་ཡིན་ན་དྲི་གོ་རེ་རེ་བ་བྱས་ན་ཁྱད་ཆོས་ལྔ་ཟེར་ལབ་དུས་གང་ན་ཨེ་ནི། རེ་བ། གནས་སྐབས་ཀྱི་ཁྱད་པར་དང་ངོ་བོའི་ཁྱད་པར་དང་དུས་ཀྱི་ཁྱད་པར་དང་ངེས་ཚིག་གི་ཁྱད་པར་ཟེར་ནས་འདུག་སེ་བྱས་ནི་ཁྱད་ཆོས་ལྔ་བགྲངས་བྱས་ནི་འདུག་སེ་ཡོད་ད་ང་རང་ཚོ་མཛོད་རྗེ་བཙུན་པའི་མཛོད་ནང་ལོགས་ལ་འོ་འདུག་སེ་བྱས། མདོར་ན་ག་རེ་བྱེད་ཀྱི་ཡོད་རེད་ཟེར་ལབ་ན་ད་འདིས་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱི་མཚན་ཉིད་ཟེར་ན་ང་ཚོ་ནམ་རྒྱུན་མཚན་ཉིད་ཟེར་ཡ་དེ་འགྲོ་གོ་བ་མ་རེད་ཟེར་འདི་ནི་གསུང་ཡ་དེ་ད་ག་རེ་འགྲོ་གོ་བ་རེད་གོ་བ་དེ་འགྲོ་གོ་ད་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཟེར་དུས་དེ་འདྲ་གཅིག་ཡོད་རེད་ད། རྒྱུན་གཏན་ནས་འདི་ལ་ལན་ག་རེ་རྒྱག་རེད་ཟེར་ན་གཙོ་ཆེ་བའི་དབང་དུ་བྱས་པ་རེད་གཙོ་ཆེ་བའི་དབང་དུ་བྱས་པ་རེད་ད་ག་རང་དེ་ལ་དེ་གོ་རེད། གཙོ་ཆེ་བའི་དབང་དུ་བྱས་པ་རེད་གཙོ་ཆེ་བའི་དབང་དུ་བྱས་པ་རེད་ད་ག་རང་དེ་ལ་དེ་གོ་རེད་མ་གཏོགས་ཁྱབ་པ་ཁས་ལེན་འདྲ་གི་ཅི་བེད་སྤྱོད་འདི་ཡོད་མ་རེད། ཁྱབ་པ་ཁས་ལེན་པ་ཡིན་ན་ཡང་ཁྱབ་མཐའ་དེ་གཅོད་ཐུབ་ཀྱི་མ་རེད་ཁྱབ་མཐའ་དེ་ཟིན་ཐུབ་ཀྱི་མ་རེད་ཨོ་འདུག་སེ་བྱས་ནས་ལབ་ཀྱི་ཡོད་རེད་བ་དེ་ལྟར་འགྲིག་གི་འདུག་དེ་འདྲའི་གཅིག་གྲོགས། དེ་ནས་རྣམ་ཤེས་སོ་སོར་རྣམ་རིག་པ་ཡིད་ཀྱི་སྐྱེ་མཆེད་ཀྱང་དེ་ཡིན་ཞེས་སོགས་ཀྱི་སྐབས་སུ། རྣམ་ཤེས་ཀྱི་གྲངས་མང་ཉུང་གྲུབ་མཐའ་གོང་འོག་འདོད་ཚུལ་བཤད་ཅིང། དེ་ནི་དབུ་མའི་འདོད་ཚུལ་འཆད་སྐབས་སློབ་དཔོན་གཞན་དག་ནས་ཡང་དག་པར་ན་ཆོས་འགའ་ཡང་གྲུབ་པ་མེད་པའི་ཕྱིར། ཟེར་ལབ་དུས་དོན་དམ་པའམ་བདེན་པར་གྲུབ་པ་མེད་པའི་ཕྱིར། ཨེ་ནི་ཐ་སྙད་དུ་རྣམ་ཤེས་ཕྱི་མ་གཉིས་ཀྱང་བཅོམ་ལྡན་འདས་ཀྱིས་གསུངས་པའི་ཕྱིར། ཟེར་ལབ་དུས་གང་ན་རྣམ་ཤེས་ཕྱི་མ་གཉིས་ཀྱང་ཟེར་ན་ཀུན་གཞི་དང་ཉོན་ཡིད་དེ་ལ་ལབ་ཀྱི་ཡོད་རེད། དེ་ནི་ཀུན་རྫོབ་ཏུ་རྣམ་པར་ཤེས་པ་ཚོགས་བརྒྱད་ཡིན་ནོ་ཞེས་བརྗོད་དེ། སློབ་དཔོན་གྱིས་ཀྱང། དེ་ནས་བྱང་ཆུབ་སེམས་འགྲེལ་ལས་ཞེས་སོགས་གསུངས་འདུག་ན་ད་བྱང་ཆུབ་སེམས་འགྲེལ་གྱི་སྐབས་སུ་ཀུན་གཞིའི་ཐ་སྙད་དེ་ཡོད་རེད་ང་ཚོ་དེ་སློབ་དཔོན་ཀླུ་སྒྲུབ་ཀྱིས་གསུངས་ཡས་ཀྱི་ཀུན་གཞིའི་ཐ་སྙད་དེ་ཡོད་རེད་མེ་ལོང་ཤིན་ཏུ་ཡོངས་དག་ལ་ཟེར་གྱི་མེད་ད་དགོངས་པ་རབ་གསལ་གྱི་སྟོད་ཆ་ནང་ལོགས་ལ་དྲངས་ཡོད་རེད་བ། འོ་དེར་ཀུན་གཞིའི་ཐ་སྙད་དེ་ཡོད་རེད་དེ་སྤྱི་དང་སྔགས་ཀྱི་སྐབས་སུ་གཅིག་རེད་བྱང་ཆུབ་སེམས་འགྲེལ་སྔགས་ཀྱི་གཞུང་རེད།

སུ་མགྱོགས་དགོས་སམ། ཟེར་འོ་འདུག་སེ་གསུངས་འདུག་ག། འོ་དེ་འགྲིག་གི་འདུག་ད་ཁོའི་གཙུག་ལྟོའི་རྣམ་ཤེས་ཚོགས་བརྒྱད་འདོད་མཁན་དེ་སུ་རེད་ཟེར་ལགས་ན། གཅིག་དེ་དེ་རེད་འཕགས་པ་གྲོལ་སྡེ་རེད། གཉིས་པ་དེ་སློབ་དཔོན་ཨ་བྷྱ་ཀ་ར་རེད། འོ་དེ་རེད། འདུག་སེ་བྱས་ནས་འགྲོ་དགོས་པ་རེད་ཟེར་བ་དེ་རེད། དེ་ནས། ད་འོ་ན་འཕགས་པ་གྲོལ་སྡེས་རྣམ་ཤེས་ཚོགས་བརྒྱད་འདོད་རེད་ལབ་དུས་གཅིག་བྱས་ན་ཁྱེད་ཚོར་དོ་སྣང་བྱུང་ཡོད་ན་ཏག་ཏག་གསལ་པོ་ཆགས་ཀྱི་རེད་མེད་ན་ད་ཡང། ཕལ་ཆེར་སྐད་ཆ་ཁྱད་མཚར་ཅིག་ལབ་སོང་དྲན་གྱི་རེད། འདི་ཡིས་མཁས་གྲུབ་རིན་པོ་ཆེས་ད་ལྟ་ཕར་ཕྱིན་རྟོགས་དཀའི་སྣང་བའི་ནང་ལོགས་ལ་དེ་རང་གསུངས་པ་རེད་གསུངས་པ་ཙམ་དུ་མ་ཟད་ཉི་སྣང་གི་ཚིག་དེ་དྲངས་ཡོད་ད་ང་ད་ལྟ་ཉི་སྣང་གི་ཚིག་དེ་བཙལ་ནས་ཏན་ཏན་ངས་སྔོན་མ་དེ་རག་སོང་དྲན་སོང་ད་ད་ལྟ་ང་ཉེ་ཆར་ང་དེ་དགོས་ཡ་གཅིག་ཆགས་སོང་དེ་ནས་ད་རག་མ་སོང། ཕལ་ཆེར། དེ་ལ་ཡོད་དྲན་སོང། སྦྱོར་ལམ་བཤད་པའི་གི་ཁ་ཐུག་ལ་གཅིག་བལྟ་ཡས་ཡོད་རེད། དེ་ནས་སྐབས་བརྒྱད་པའི་སྐབས་སུ་གཅིག་ཡོང་ཡས་ད་དེ་ག་པར་ཡིན་ན་དེ་དུས་གཅིག་ལ་ཏན་ཏན། འདིའི་སློབ་དཔོན་གྱིས་ཀུན་གཞི་བཞེད་ཀྱི་ཡོད་པ་དེ་གཅིག་རག་སོང་དྲན་སོང། འདིའི་སློབ་དཔོན་འཕགས་པ་གྲོལ་སྡེ་རེད་ད་འོ་འདུག་སེ་བྱས། དེ་ནས་ད་ང་ཚོ་ཁ་གསལ་ཤོས་དེ་ག་པར་ཡོད་རེད་ཟེར་ན་ལེགས་བཤད་གསེར་ཕྲེང་ན་ཡོད་རེད་ད་ང་རང་ཚོ་ནམ་རྒྱུན། ལེགས་བཤད་གསེར་ཕྲེང་གི་སེམས་བསྐྱེད་ཀྱི་སྐབས་སུ་ད་འཕགས་པས་ཀུན་གཞི་བཞེད་ཀྱི་ཡོད་པ་དེ་ཞེ་དྲག་ཁ་གསལ་པོ་རེད་འགྲོ་བ།

ད་གཙོ་སེམས་སུ་བཞེད་ཀྱི་ཡོད་པ་ཡིན་ན་གཙོ་སེམས་ན་ག་རེ་ག་རེ་ཡོད་རེད་ཟེར་དུས་རྣམ་ཤེས་ཚོགས་བརྒྱད་དེ་ངོས་འཛིན་བྱེད་ཀྱི་ཡོད་རེད། ཨ་ནི་དབང་པོའི་ཤེས་པ་དེ་ཚོ་ཁ་ཕྱིར་ལྟ་འབའ་ཞིག་སྒོ་ལྔའི་ཤེས་པ་དེ་ཡིན་པ་ཡིན་ཙང་དེ་བཞག་པ་མ་རེད་ད་དེའི་སྐབས་སུ་སེམས་བསྐྱེད་ཟེར་དུས་སེམས་དགེ་བའི་ཆོས་ལ་དམིགས་པའི་དགེ་སེམས་ཡོད་ཁྱད་པར་དུ་འཕགས་པ་སྣང་བ་ཞིག་ཡིན་དགོས་ཀྱི་རེད། ཡིན་པ་ཡིན་ཙང་སྒོ་ལྔ་ཡི་གི་ཤེས་པ་དེ་སེམས་ཕྱི་རོལ་ཡུལ་ལ་ལྟ་བ་འབའ་ཞིག་ཡིན་ཙང་མ་བཞག་པ་རེད། ཀུན་གཞི་དང་ཉོན་ཡིད་མཐའ་གཅིག་ཏུ་མ་བསྒྲིབས་པ་ལུང་མ་བསྟན་ཡིན་པ་ཡིན་ཙང་སྐབས་དེར་མ་བཞག་པ་རེད། ད་གར་བཞག་རེད་ཟེར་དུས་ཡིད་ཀྱི་རྣམ་པར་ཤེས་པ་དེ་ཡང་དགེ་བའི་ཆོས་ཨ་ནི་བླ་མེད་རྫོགས་བྱང་ལ་དམིགས་པའི་དགེ་སེམས་ཁྱད་པར་དུ་སྣང་བའམ་འཕགས་པ་དེ་འདྲ་གཅིག་ལ་བཞག་པ་རེད་ཟེར་འོ་འདུག་སེ་བྱས་ནས་བཤད་ཡོད་རེད་བ། འོ་ད་དེ་འདྲ་བྱས་པ་ཡིན་ཙང་འཕགས་པས་ཀུན་གཞི་བཞེད་ཀྱི་ཡོད་པ་དེ་ཁ་གསལ་ཤོས་གཅིག་དེ་རེད། གཉིས་པ་དེ་ལ། མཁས་གྲུབ་རིན་པོ་ཆེ་གིས་རྟོགས་སྣང་ནས་གསུངས་ཡ་དེ་རེད། གསུམ་པ་དེ་ལ་ཉི་སྣང་ཁོ་རང་ནས་དེ་ཏན་ཏན་རག་ཡ་ཡོད་རེད་འོ་འདུག་སེ་བྱས་ནས་འཕགས་པས་ཀུན་གཞི་བཞེད་ཀྱི་ཡོད་རེད་འོ་དེ་འདྲ་གཅིག་རེད། དཔེར་ན་དེ་ནང་བཞིན་ཡིན་ཙང་ད་འཕགས་པ་གྲོལ་སྡེ་བྱས་ཡོང་ན་ང་ཚོ་དབུ་མ་རང་རྒྱུད་པ་བརྩི་གི་ཡོད་རེད་བ། དེ་ནས་དེ་ནང་བཞིན་རང་རྒྱུད་པའི་སློབ་དཔོན་གཞན་པ་ཨ་བྷ་ཡ་ཀ་ར་གིས་ཀུན་གཞི་བཞེད་ཀྱི་ཡོད་རེད་ཨ་བྷ་ཡ་ཀ་ར་གིས་ཀུན་གཞི་བཞེད་ཀྱི་ཡོད་རེད་བ་འོ་དེ་རེད། དེ་ནས། ཨ་བྷེ་ཡཱ་ཀ་ར་གི་གཞུང་ཁ་ཤས་ནང་ལོགས་ལ་ཀུན་གཞི་ཡོད་པ་བྱས་ཁ་ཤས་ནང་ལོགས་ལ་ཀུན་གཞི་མེད་ཟེར་ནས་རྣམ་བཞག་བརྩི་བཞག་བྱས་དེ་འདྲའི་དཔེར་ན་རྗེ་ཡི་གི་གཞུང་ནང་ལོགས་ལ་རིམ་པ་འགའ་ཤས་ཅིག་མཐོང་ཡག་ཡོད་རེད་རེད་བ། ཨ་ནི་ཨ་བྷེ་ཀུན་གཞི་བཞེད་པའི་གི་ལུགས་དེ་འདྲའི་མཐོང་ཡག་ཡོད་རེད་བ། ཨ་མི་བཞེད་པའི་ལུགས་མཐོང་ཡག་ཡོད་རེད་བ། དེ་མཐོང་ཡོང་དུས་གང་ལ། མཁས་པ་དེ་ཚོས་དཔྱད་པ་ག་རེ་བྱེད་ཀྱི་ཡོད་རེད་ཟེར་ལབ་ན། ཨ་བྷེ་ཀ་ར། སྐུ་ཚེའི་སྟོད་ལ་ཀུན་གཞི་བཞེད་ཀྱི་ཡོད་རེད། སྐུ་ཚེའི་སྨད་ལ་ཀུན་གཞི་བཞེད་ཀྱི་ཡོད་མ་རེད། མེད་པ་ཡིན་ཙང། ཨ་ནི་རྗེ་རིན་པོ་ཆེ་གི་གསུང་སྔ་ཕྱི་གཉིས་ཡོང་དགོས་ཡག་གི་གནད་འགག་འདྲ་བོ་གཅིག་དེ་འདྲས་ཅིག་རེད་ཟེར་བ་ད་དེ་ཡང། རྗེ་ཡི་གི་གསུང་ལ་ཅི་ག་རེ་ཟེར་དགོས་རེད་ད། ང་ཚོ་འགལ་སྤོང་འདྲ་བོ་ཅིག་བྱས་ཅིག་སྐབས་དེ་ཡག་གི་སྐད་ཆ་དེ་མ་རེད་དེ་ག་འདྲས་ཀྱི་ཧ་གོ་དགོས་རེད་ཟེར་ན། ཨ་བྷི་ཀ་ར། ཁོ་རང་གི་བརྩམས་བཞག་ཅོག་གི་གཞུང་སྔ་རྩོམ་སྐུ་ཚེ་སྟོད་ལ་བརྩམས་བཞག་ཅོག་གི་རིགས་དེ་ཚོའི་ནང་ལོགས་ལ་ཀུན་གཞི་ཡོང་གི་ཡོད་པ་བྱས། ཡང་སྐུ་ཚེ་སྨད་ཀྱི་བརྩམས་བཞག་ཅོག་དེ་འདྲའི་དཔེ་ཆའི་ནང་ལོགས་ལ་ཀུན་གཞི་མི་བཞེད་པ་དང་ཀུན་གཞི་འགོག་པའི་གི་དེ་འདྲའི་རྣམ་གཞག་དེ་ཡོད་པ་ཡིན་ཙང་དེ་ལ་བརྟེན་ནས་རྗེ་རིན་པོ་ཆེ་གིས་ད་སྐུ་ཚེ་སྟོད་ཀྱི་གཞུང་དེ་དང་འབྲེལ་བའི་གཞུང་བཤད་བྱེད་པའི་གི་སྐབས་སུ། ཀུན་གཞི་བཞེད་པ་བྱས་ནས་གསུང་གི་ཡོད་པ་བྱས། དེ་ནས་དེ་ནང་བཞིན་སྐུ་ཚེ་སྨད་ལ་བརྩམས་དེ་དང་འབྲེལ་བའི་གི་གཞུང་གི་བཞེད་པ་བཤད་པའི་གི་སྐབས་སུ་དེ་ནས་ཀུན་གཞི་མི་བཞེད་པ་བྱས་ནས་གསུང་གི་ཡོད་པ་ཡིན་ཙང་གནས་སྐབས་སོ་སོ་ལ་ལྟོས་ཏེ་རྗེས་ཀྱི་ད་ཨ་བྷི་ཡི་བཞེད་པ་དེ་གླེང་གི་ཡོད་པ་ཡིན་ཙང། རྗེ་རིན་པོ་ཆེ་གི་གསུང་ཡག་ལ་ནང་འགལ་ཡོད་པའི་སྐད་ཆ་མ་རེད་ཁོ་ཨ་བྷི་ཀ་ར་ཁོང་རང་དམ་བཅའ་དེ་ལ་འགྱུར་བ་ཕྱིན་པ་ཡིན་ཙང་དེ་ནས་བྱས། དེ་ནས་ཨ་བྷི་ཀ་རས་སྐུ་ཚེ་སྟོད་ལ་ཀུན་གཞི་བཞེད་སྐུ་ཚེ་སྨད་ལ་མི་བཞེད་ཟེར་ནས་དེ་ང་རང་ཚོ་ཐ་སྙད་དེ་འདྲས་ཡོད་རེད་རེད་བ་འོ་དེ་ཚོ་བྱས་པ་ཡིན་ན་ད་ཏག་ཏག་ཆགས་འགྲོ་དགོས་རེད་འོ་དེ་འདྲས་ཀྱིན་ཡ། འོ་ད་ད་ག་རང་ཡིན་ད་མདོར་བསྡུས་མདོར་བསྡུས་མ་གཏོགས་བྱུང་མ་སོང་ད་ག་རེ་ཟེར་ན་ཁྱེད་རང་གི་དྲི་བ་ལྟས་ཟེར་མང་པོ། དྲི་བ། དཔེ་གནད་འགག་ཆེན་པོ་འདུག་ད་དྲང་པོ་བཤད་ན་ཁོ། གྲྭ་པ་རྒན་པ་ཟས་དེ་འདྲ་ཟ་མི་འདུག་བ་བསམ་བསམ་བྱེད་དངོས་གནས་འདུག་ད། གཞུང་ད་སྐྱེ་ཡོང་ནས་ཁྱེད་ཚོ་མཛོད། མགོ་ནས་མ་བལྟ་མཁན་དུས་ཏིག་སི་ད་ག་ལས་ཡོང་གོར་ཁོ་དེའི་ཐ་སྙད་དེ་མང་པོ་ཞིག་ཅིག་ཁྱད་མཚར་པོ་དེ་འདྲས་ཡོད་རེད་ད། མང་པོ་གཅིག་ལ་རིགས་ལམ་གྱིས་འགྲོ་མ་ཐུབ་པ་བྱས་ནས་དེ་འདྲས་དེ་མང་པོ་ཡོད་རེད་ད་ཁོ་དེའི། ཁྱད་ཡོད་མ་རེད་ད་ང་ཚོ་བྱེ་བྲག་སྨྲ་བ་ཁོ་རང་གི་འདོད་པ་དངོས་གནས་ག་རེ་ཡིན་པ་དེ་ཧ་གོ་སོང་བ་ཡིན་ན་ཨ་ནེ་རིགས་ལམ་གྱིས་འགྲོ་མི་ཐུབ་པའི་རིགས་ཅིག་ཡོད་པ་ཡིན་ན་དེ་ད་ང་རང་ཁོ་རང་འདོད་པ་མཐར་ཐུག་དེ་དེ་རེད་ཤག་འདི་ལས་ཕ་གིའི་འགྲོ་ས་མེད་ན། བྱེ་བྲག་སྨྲ་བ་ཁོ་རང་ལུགས་ལ་མེད་པ་ཡིན་ན་ང་རང་ཚོ་རྩ་ནས་གཉིད་འགྲོ་ཤེས་ཀྱི་ཡོད་མ་རེད་ཡིན་ན་ཡང་ཁོ་རང་བཞེད་པ་མཐར་ཐུག་གང་ཡིན་པ་དེ་ཧ་གོ་དགོས་ཀྱི་ཡོད་དུས་དེ་ང་ཚོ་རྒྱུ་མཚན་གྱི་ལམ་ནས་འཚོལ་ཡག་དེ་གལ་ཆེན་པོ་རེད་རེད་བ།

དེ་ལས་ངས་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་འདི་ཁས་ལེན་གྱི་ཡོད་པ་ཡིན་ཙང་ང་གསུང་ད་ག་རང་ལ་བརྟེན་ནས་དེ་ནས་འགྲོ་གི་ཡིན་ཟེར་ནས་དཔེར་ན་དུས་གསུམ་གྱི་རྣམ་གཞག་དེ་ཚོ་བཤད་ཡོང་དུས་གང་ལ་ཡང་ད་ག་རང་བྱས་ནས་གཙོ་བོ་ལུང་གཙོ་བོ་བྱེད་ཀྱི་རེད་ད་བྱེ་བྲག་སྨྲ་བས་ད་ང་རང་ཚོ་ཁོ་ཧ་གོ་དགོས་ཡག་དེ་ལ་ལུང་གཙོ་བོར་བྱེད་ཀྱི་རེད་ཟེར་ཡག་དེ་ཡང་ལུང་གིས་འདྲ་སེ་གཙོ་བོ་བྱས་ནས་འགྲོ་དགོས་རེད་ད་གཞུང་ག་འདྲས་བྱས་ཡིན་པ་ཡིན་ན་འདྲ་གཅིག་ཟེར་དེ་དུས་གང་ལ། དེ་ནི་ད་རང་དེ་ཤེས་རྒྱ་བྱས་ནས་འགྲོ་དགོས་རེད་རྒན་མ་ཟེར་ན་མང་ཆེ་བ་ཁས་ལེན་གི་མ་རེད་ག་བྱས་ན་ང་རང་ཚོས་ནམ་རྒྱུན་ལབ་དུས་ཨ་ནི་བྱེ་བྲག་སྨྲ་བ་དེ་སངས་རྒྱས་ཀྱི་བཀའ་ལ་ཕར་ཆེར་རེ་ངེས་གཏོང་དུ་འདུག་གི་ཡོད་རེད་ཟེར་གྱི་དེ་འདྲས་ཟེར་གི་ཡོད་བ་བྱས་ཙང། མདོ་སྡེ་པས་ཧ་ཅང་གི་གཙིགས་སུ་བརྩི་དགོས་དང་མདོ་ཧ་ཅང་གཙིགས་སུ་བརྩི་དགོས་རེད་བསྟན་བཅོས་བྱེ་བྲག་ཏུ་བཤད་པ་ལ་སོགས་པ་ད་ཟེར་དུས་འདི་སོགས་ཀུ་རྒྱན་གཞུང་གི་བྱེ་བྲག་སྨྲ་བ་དེ་ཚོ་རེད་མ་གཏོགས་ང་སྔར

དེ་ཆགས་ཀྱི་རེད་ད་ཁྱེད་མེ་སྒྱོགས་འདྲ་བོ་སྐེ་མཚམས་སླེབས་སོང་བ་ཡིན་ན་ཡང་སྐབས་དེའི་ཚེ་དེའི་དུས། བྱེ་བྲག་སྨྲ་བ་ཁོ་རང་དངོས་གནས་བསམ་བློ་འཁོར་ས་དེ་ག་རེ་རེད་འདུག་ད་དེ་ང་ཚོ་ཧ་གོ་སོང་ན་དེ་ནས་ད་ང་རང་འབྲི་དགོས་རེད་ད་དེ་ཕན་ཆད་ལ། ཞེས་ཞུ་ཡོང་བར་ཡང། འོ་ད་ཆ་ཚང་བྱེ་བྲག་སྨྲ་བ་ཁོས་སྒྲོ་བཏགས་རྒྱག་ཆོག་རེད་ད་འདིའི་མཛོད་ལུགས་ལ་ད་སྐྱེས་པ་ཁས་འཆེ་དགོས་གི་ཡོད་ས་མ་རེད་བསམ་བསམ་ད་ཡོང་གི་མ་རེད་ད་ཁྱེད་ཚོ་ད་གྲྭ་པ་རྒན་པ་རེད་བ། བྱས་ཙང་དེ་ཡིན་ཡིན་མ་རེད་ཡང་མང་པོ་ཅིག་གོ་རིགས་ལམ་གྱི་ཐག་གཅོད་དགོས།